ཕ་ཡུལ་གླེང་སྟེགས། ཕ་ཡུལ་གངས་ལྗོངས་ལ་ལྟ་བའི་གླེང་ཚན་ཞིག་ཡིན། ལས་རིམ་དེ་ནི་གཙོ་བོ་བོད་ནང་གི་བོད་མི་ཚོའི་གནས་སྟངས་སྐོར་གྲོས་གླེང་ཞུ་ས་ཞིག་ཡིན། ང་ཚོས་ལས་རིམ་འདི་བརྒྱུད་ནས་བོད་ཀྱི་ནང་གི་གནས་སྟངས་ལ་དོ་སྣང་སྔར་ལས་ལྷག་པ་བྱེད་ཡོང་ཐབས་བྱེད་ཀྱི་ཡོད། ང་ལས་རིམ་འདི་གཙོ་སྐྱོང་ཞུ་མཁན་པཱ་སེ་ཨན་གྱི་དང། ང་པད་མ་རྡོ་རྗེ་ཡིན།

དེ་རིང་གི་བོད་དོན་གསར་འགྱུར་ནང་དུ་བོད་ས་ཡོངས་སུ་ད་ལོའི་སྨོན་ལམ་ཆེན་མོའི་མཛད་སྒོ་འཚོགས་རྒྱུ་མེད་པ་ཞེས་པ་དང་རྒྱ་ནག་ཝུ་ཧན་ནས་ཁྱབ་བརྡལ་དུ་ཕྱིན་པའི་གློ་ཚད་རིམས་ནད་ཀྱིས་སྲིད་འཛིན་ཞི་ཅིན་ཕིང་གི་ནུས་འཇོན་ལ་གདེང་འཇོག་བྱས་ཡོད་པའི་གསར་འགྱུར་ཡོད། གྲོས་གླེང་འགོ་འཛུགས་མ་ཞུས་གོང་ལ་གསར་འགྱུར་འདི་ཚོ་གསན་རོགས་གནང། དེ་རིང་གི་གསར་འགྱུར་ཐོག་མ་དེ་ལ་སོ་ནམ་ལོ་གསར་རམ་རྒྱ་ནག་གི་ལོ་གསར་སྐབས་སུ་ཝུ་ཧན་ནས་ཁྱབ་བརྡལ་དུ་བྱུང་བའི་གློ་ཚད་རིམས་ནད་ཁྱབ་ཉེན་ཆེ་བར་བརྟེན།

ཡང་རྒྱ་ནག་གི་ཝུ་ཧན་གྲོང་ཁྱེར་ནང་གི་ཏོག་དབྱིབས་ནད་དུག་གི་གློ་ཚད་ནད་ཡམས་དེའི་འོག་ཏུ་འཆི་སྐྱོན་བྱུང་བའི་མི་གྲངས་འབོར་དེ་ཁ་སང་ཚེས་དགུའི་བར་དུ་དགུ་བརྒྱ་བཅུ་མེད་བརྒྱད་ཟིན་པ་དང་ནད་དུག་ཕོག་པའི་གྲངས་འབོར་དེ་ཁྲི་བཞི་དང་བརྒྱ་དང་བདུན་ཅུ་དོན་གཅིག་ཙམ་ཟིན་པ་སོགས་ཛ་དྲག་གི་གནས་སྟངས་དེའི་སྐབས་སུ་རྒྱུན་དུ་ཐད་ཀར་བཀའ་ཁྱབ་དང་དབང་ཆ་གཅིག་སྡུད་ཀྱི་ཐག་གཅོད་ཀྱི་མདུན་དུ་སྐྱོད་མཁན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གི་གནང་ཕྱོགས་ལ་ཕྱིའི་གསར་འགྱུར་ཁག་དང་དབྱེ་ཞིབ་པ་མང་པོས་དོ་སྣང་བྱེད་ཡུལ་ཞིག་ཏུ་གྱུར་པ་དང། ཛ་དྲག་གི་གནས་སྟངས་དེའི་སྐབས་སུ་རྒྱ་ནག་གི་སྲིད་འཛིན་གང་དུ་ཡོད་ཅེས་དཔྱད་རྩོམ་སྤེལ་གྱི་ཡོད་པ་རེད། དེ་ཡང་ཨ་རིའི་ཉུའུ་ཡོག་དུས་བབ་ཚགས་ཤོག་གིས་ཞི་ཅིན་ཕིང་གང་དུ་ཡོད་ཅེས་པའི་དཔྱད་རྩོམ་ཞིག་གི་ནང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་རྒྱང་ཐག་རིང་པོ་ནས་ནད་ཡམས་ལ་འཐབ་རྩོད་བྱེད་དགོས་ཅེས་བཀའ་ཁྱབ་བཏང་བ་ལས་རྒྱ་ནག་གི་ནང་དུ་ཚབས་ཆེ་ཤོས་ཀྱི་ནད་ཡམས་དེའི་སྐབས་སུ་རྒྱབ་ཏུ་ཡིབ་བསྡད་པ་ལས་ཕྱིར་ཐོན་གྱི་མེད་ཅེས་བཀོད་ཡོད་པ་དང། དེའི་རྒྱུ་མཚན་ནི་གལ་སྲིད་ནད་ཡམས་ལ་ཁ་གཏད་གྱི་འཐབ་རྩོད་དེ་ལ་ཕམ་ཉེས་བྱུང་བ་ཡིན་ཚེ་ཁོ་པའི་སྲིད་དབང་ལ་ཉེན་ཚབས་ཡོང་རྒྱུ་ཡིན་པའི་རྐྱེན་གྱིས་རེད་ཅེས་རྩོམ་ཡིག་སྤེལ་བ་དང། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ལ་ཝུ་ཧན་གྱི་གློ་ཚད་ནད་ཡམས་དང་རྒྱལ་ནང་གི་དཔལ་འབྱོར་འཕེལ་རྒྱས་དལ་རུ་ཕྱིན་པ། ཧོང་ཀོང་གི་ངོ་རྒོལ་ལས་འགུལ་དང་ཐའེ་ཝན་གྱི་འོས་འདེམས་ཆེན་མོའི་གྲུབ་འབྲས་དང་དེ་བཞིན་ཨ་རི་དང་ཚོང་འབྲེལ་གྱི་ཐད་མི་མཐུན་པ་མུ་མཐུད་དེ་ཡོད་བཞིན་པ་སོགས་དཀའ་ངལ་འཕྲད་བཞིན་པ་དེ་དག་ནི་ཕྱོགས་གཞན་ཞིག་ནས་ཆབ་སྲིད་ཀྱི་དཀའ་ངལ་ཆེན་པོ་ཞིག་ཏུ་གྱུར་ཡོད་པས། འདས་པའི་ལོ་བདུན་ཙམ་གྱི་རིང་ཕྱོགས་ཡོངས་ནས་འགོ་ཁྲིད་དང་དབང་ཆ་གཅིག་སྡུད་ཀྱི་སྲིད་དབང་ལ་ཉེན་ཚབས་འཕྲད་བཞིན་པ་རེད་ཅེས་བྲིས་ཡོད་པ་དང་གོང་ཞུས་ཉུའུ་ཡོག་དུས་བབ་ཚགས་ཤོག་གི་དཔྱད་རྩོམ་དེ་དང་འདྲ་བར་ཨ་རིའི་བཟོ་ཚོང་གསར་འགྱུར་ལས་ཁང་གི་དྲ་རྒྱ་དང་ཨིན་ཡུལ་གྱི་གསར་ཤོག་ཁག་ཅིག་བཅས་ཀྱིས་ནད་ཡམས་ཀྱི་མདུན་དུ་སྲིད་འཛིན་ཞི་ཅིན་ཕིང་གང་དུ་ཡོད་ཟེར་བའི་འགོ་བརྗོད་དུ་འཁོད་པའི་གནས་ཚུལ་ཁག་སྤེལ་གྱི་ཡོད་པ་རེད། ཡིན་ན་ཡང་དེ་རིང་གཟའ་ཟླ་བའི་ཉིན་མོ་རྒྱ་ནག་གཞུང་གི་ཚགས་ཤོག་ཁག་ཅིག་གིས་སྲིད་འཛིན་ཞི་ཅིན་ཕིང་པེ་ཅིན་གྱི་ནང་དུ་ཡོད་པའི་སྨན་ཁང་ཁག་ཅིག་གི་ནང་ཕེབས་པའི་པར་སོགས་བསྟན་ཡོད་པ་རེད།
ད་ནི་དེ་རིང་གི་ཕ་ཡུལ་གླེང་སྟེགས་ཀྱི་བགྲོ་གླེང་ལས་རིམ་དེ་འགོ་ཚུགས་རྒྱུ་ཡིན། དེ་རིང་གི་ཕ་ཡུལ་གླེང་སྟེགས་ཀྱི་ནང་དུ་བོད་ཀྱི་ཆབ་སྲིད་བཙོན་པ་ཟུར་པ་མགོ་ལོག་འཇིགས་མེད་ལགས་བདུན་ཕྲག་སྔོན་མའི་ནང་ཨ་རིའི་རྒྱལ་ས་ཝ་ཤིང་ཏོན་དུ་ཚོགས་པའི་ཨ་རིའི་རྒྱལ་ཡོངས་སྨོན་ལམ་གསོལ་སྟོན་གྱི་སྟེང་དུ་མཉམ་ཞུགས་གནང་བའི་ཐད་དུ་བགྲོ་གླེང་ཞུ་རྒྱུ་ཡིན། དེ་རིང་གི་ཕ་ཡུལ་གླེང་སྟེགས་ལས་རིམ་གྱི་ནང་སྐུ་ཞབས་མགོ་ལོག་འཇིགས་མེད་ལགས་གདན་འདྲེན་ཞུས་ཡོད། ཨ་ཁུ་འཇིགས་མེད་ལགས་ད་ལྟ་ཐེངས་གཅིག

གཅིག་བཞག་རྒྱུ་ཧ་ལས་པ་ཆེན་པོ་ཟིན་གྱི་རེད། ད་ང་རང་མི་སྒེར་ངོས་ནས་བལྟས་ན། དེ་ན་ད་ལྟའི་ད་གང་ཟིན་དེ་འདྲའི་གོ་སྐབས་རག་དང་མ་རག་དམིགས་བསལ་ཁྱད་པར་ཆེན་པོ་ཡོད་མ་རེད། ཡིན་ན་ད་ང་ཚོ་ད་ཐང་གཅིག་གཙོ་བོ་གཙོ་བོ་ཆོས་དད་རང་དབང་གི་སྐོར་ལ་གཅིག་ད་མྱོང་དང་ད་དང་ད་དེ་འདྲའི་གཅིག་དེ་དང་ཐོབ་དང་གསོན་ཉེན་དང་དེ་འདྲའི་མང་པོ་དང་དེ་ནས་ད་རྒྱལ་ཁབ་རིམ་པ་རྒྱལ་ཁབ་མང་པོ་སྐད་བཏང་ནས་ད་སྐུ་མགྲོན་མང་པོ་དེ་འདྲའི་སྐད་བཏང་འདུག་དེ་ནང་ནས་ད་ང་ཚོ་བོད་པ་དགའ་ད་ཅིག་ག་ལ་དགོས་རེད་ཅིག་ཆོས་དད་རང་དབང་གི་དང་ནི་ནག་ཆུ་སྙོང་ལུགས་ཅིག་གི་སྐུ་ཚབ་འགྲོ་འདོད་པ་ན་ཆོག་གོ་རེད་དེ་ང་སྲིད་པའི་སྐད་གཏོང་རྒྱུའི་དོན་ཡིན་བྱས་ན་ད་དེའི་ནང་ན་མི་སྟོང་ཕྲག་གསུམ་དང་ལྔ་བརྒྱ་ཟིག་དེ་འདྲའི་ཕལ་ཆེར་ཡོད་གི་ཟེར་གོ་གི་དེ་ན་དེའི་ནང་ནས་ཡང་ཁོང་ཚོ་ག་རེ་ཟེར་ན་ད་གཙོ་བོ་གཙོ་བོ་དེ་ད་དང་ཡག་ཤོས་དེ་ངས་དེ་འདྲ་མཐོང་སོང་དེ་ནས་ད་གྲོས་ཚོགས་འོག་མའི་ཚོགས་གཙོ་ལྕམ་ནན་སི་ཕོ་ལོ་སི་གིས་དེའི་སྨོན་ལམ་གི་སྐབས་བ་དེ་གསུང་བཤད་གནང།

གར་གྱི་སྐོར་ད་ཅིག་ཏི་དོན་དག་དེ་ལ་ཅིག་གདེང་འཇོག་ཡང་མི་ཅིག་དེ་རྟོགས་ན་ཡང་ཧ་ལས་པ་ཕན་ཐོགས་ཆེན་པོ་བྱུང་གི་རེད་བསམ་སྟེ་དེ་དག་ང་རང་གི་ལྟ་སྟངས་གཙོ་བོ་དེ་དང་མཉམ་ཞུགས་བྱས་ནས་དགོས་ཅིག་དམིགས་བསལ་གྱི་ཚོད་ལ་གཟིགས་དགོས་ན་རེད་དམིགས་བསལ་གྱི་ཅིག་ཨོ་ད་ལྟ་དཔེ་ཡག་པོ་བྱུང་སོང་བསམ་སོང་གཅིག་དང། གཉིས་པ་གི་ཆ་དེ་ལ་དེ་ད་ང་ཚོས་མི་སྣ་དང་སྐོར་ཟིག་གི་གཉེན་ནས་ཅིག་བརྙན་རིས་ལོ་བཞག་ཐོང་ཐོང་ཐོང་ཐོང་མར་བཏང་སོང་དེ་ནང་ན

དེའི་ནང་ལ་ང་རང་ཞིག་ཐེ་སོང་དེ་དེ་ད་ཅིག་རང་ཉིད་ཡར་ལངས་ནས་མི་མང་ལ་དེ་ལག་པ་དང་བཀྱག་འདྲ་མོ་ཟིག་བྱས་ཡིན་དེའི་སྐབས་ལ་ཡིན་ན་ཅིག་དམིགས་བསལ་གི་དགའ་བསུ་འགྲོ་ད་དེ་ཐལ་མོ་གི་རྡེབ་སྒྲ་དེ་ཚོ་ཡང་དེ་ཚོགས་ར་གི་ནང་དུ་གང་སོང་ནས་དེ་འདྲའི་ཟིག་རེད་དེ་ཡིན་ན་ད་ཅིག་ང་སྒེར་ར་དམིགས་བསལ་གི་དགའ་བསུ་ཅིག་བཏང་ཡང་དེ་འདྲའི་ཟིག་ད་མ་རེད་ཡིན་ན་ར་ཅིག་ད་དེའི་སྟེང་ལ་ཡོང་ཡོད་པ་དང་དེའི་སྟེང་ལ་ཡང་ཅིག།

ཨ་མི་རི་ཀའི་གྲོས་ཚོགས་ནས་གོ་སྒྲིག་གནང་བ་ཞིག་རེད། ཨ་ནེ་འདིའི་ཐོག་ལ་ཡ་ད་ལྕམ་ནན་སི་ཕོ་ལོ་སི་གིས་ཐོག་མར་སྨོན་ལམ་འདོན་གནང་པའི་སྐབས་སུ་ད་པཎ་ཆེན་ཆུང་སྲིད་རིན་པོ་ཆེ་དགེ་འདུན་ཆོས་ཀྱི་ཉི་མ་དང་ད་ག་ནང་བཞིན། ཆོས་ལུགས་དད་མོས་ཀྱི་རྐྱེན་པས་ད་རྒྱ་ནག་གི་བཙོན་སྒར་ཁག་ན་སྡུག་སྦྱོང་མྱོང་བཞིན་པའི་བོད་མི་ཆབ་སྲིད་བཙོན་པ་སྤྱིའི་ཆེད་དུ་སྨོན་ལམ་འདོན་དུས་ཙམ་པ་ཚོགས་ཁང་ད་གའི་ནང་ལ་སྲིད་འཛིན་ཏྲོ་ནལ་ཏྲོམ་ཡིན་ནའང་མཉམ་བཞུགས་ཡོད་རེད། ལྕམ་ནན་སི་ཕོ་ལོ་སི་གི་གསུང་བཤད་དེ་ཚོའི་སྐབས་སུ་སྲིད་འཛིན་ཏྲོམ་དབུས་པའི་མི་ཚང་མས་ད་མིག་བཙུམས་བྱས་སྨོན་ལམ་བརྒྱབ་དུས། འདི་འདྲ་ཟེར་དུས་ཙམ་པ་སྐུ་ཞབས་འཇིགས་མེད་ལགས་ལ་ཚོར་སྣང་ག་རེ་བྱུང་སོང་སྲིད་འཛིན་ཁོང་རང་དབུ་བཞུགས་ཐོག་ནས་སྨོན་ལམ་འདོན་དུས་ཙམ་པ། རེད་ད་གཙོ་བོ་དེ་ཅིག་ང་རང་གི་དཔེ་བསམ་སོང་ད་ནས་ད་གཙོ་བོ་ལྕམ་ནན་སི་ཕོ་ལོ་སི་གི་ཐོག་མའི་འོག་གི་གསུང་བཤད་དེ་དག་དབྱིན་ཇི་ད་ལྟའི་ངས་ཤེས་གི་མེད་ད་ཡིན་ནར་ད་པཎ་ཆེན་བླ་མ་ཟེར་བཤད་བཏང་གོ་ནི་སྐབས་བ་ད་ཅིག་གསུང་བཤད་དེ་ལ་རེ་བ་ད་ཆེན་པོ་བྱས་ད་ཡོད་པའི་ཡོད་རེད་དེ་སྐབས་ལ་དེ་འདྲའི་གསུང་བཤད་ད་གནང་ཡོང་ཡས་ཅིག་པཎ་ཆེན་རིན་པོ་ཆེ་གི་མཚན་འདི་ནས་གཟིམ་འོང་འདི་སྐབས་དེ་ལ་ཅིག་ཚོར་བ་འདྲ་ཞིག་ཆེན་པོ་རེ་ཐེབས་སོང་དེ་ནས་ཅིག་དེ་ནས་ཅག་ཅིག་རུ་ནི་དེ་སྲིད་འཛིན་ཡིན་ན་ར་རེད་སྲིད་འཛིན་གཞོན་པ་ཡིན་ན་རེད་དེ་ཚོ་དངོས་གནས་ན་ཅིག་ཚོར་བ་ཡོད་པའི་སྒོ་ནས་དེ་ལ་ཅིག་ཐུགས་སྨོན་སྐྱབས་འཇུག་རེ་དགོས་ན་རེད་དེ་འདྲ་བྱས་ནས་ཨ་གནང་སོང་དེ་ཚོ་ཚང་མ་ཡིན་ན་ཅིག་དངོས་གནས་ར་ད་ཐེངས་གི་ཅིག་སོ་སོ་འདི་སྐབས་དེ་ན་ཅིག་སྲིད་འཛིན་གི་མགོ་སྲིད་འཛིན་ནས་དེ་ནས་ད་ཅིག

འདི་འདྲའི་གཅིག་པ་དངོས་གནས་རང་གཅིག་དོ་སྣང་ཡོད་པ་དང་ཚོར་བ་ཡོད་པའི་སྒོ་ནས་སྲིད་འཛིན་གི་གཙོས་དེ་ནས་ད་གྲོས་ཚོགས་གི་ཚོགས་གཙོ་དེ་ཚོ་ཚང་མ་འདི་འདྲའི་གཅིག་ཚོར་བ་ཡོད་པའི་སྟེང་ནས་གཅིག་བཀའ་འདུན་བྱེད་ཡོང་ན་འདི་དང་ང་ཚོའི་ངོས་ན་དེ་གཅིག་འབྱུང་གི་མེད་གི་བསམ་སོང་གི་ཚོར་བ་སྐྱེས་སོང། རེད་ད་ས་ད་ཨ་ཁུ་འཇིགས་མེད་ལགས་ད་ཁྱོད་རང་འདྲ་ཡིན་ན་ད་ཅི་འཇིགས་བྲལ་གྱི་གློག་བརྙན་ཟེར་བ་དང་དེ་ནི་རྒྱུ་རྐྱེན་གཞན་དག་ལ་བརྟེན་ནས་ད་རྒྱ་ནག་གི་ད་ཅི་ཆོས་དད་ཁྱོན་ནས་མེད་ནི་ད་ཅི་ད་ཆོས་མེད་སྨྲ་བ་གི་འགོ་ཁྲིད་དེ་ཚོའི་འོག་ནས་ཅི་ད་སྡུག་པོ་ཞེ་པོ་ཅི་མྱངས་ནས་ཡོང་མཁན་རེད་ད་ད་ཐེངས་དེ་འདས་པའི་གཟའ་ཕུར་བུའི་ཉིན་མོ་དེ་ལ་ད་ཨ་རིའི་རྒྱལ་ས་གི་ནང་དུ་ད་ཨ་རིའི་སྲིད་འཛིན་གཙོས་བྱས་པའི་སྲིད་འཛིན་གཞོན་པ་དང་ད་ཕྱི་སྲིད་བློན་ཆེན་དེ་བཞིན་དུ་ཡང་ཅི་རྒྱལ་ཁབ་ཀྱི་བློན་ཆེན་མང་པོ་མཉམ་འཛོམས་ཀྱི་སྒོ་ནས་ཅི་འདི་འདྲ་གི་ཅི་སྨོན་ལམ་རྒྱག་ཡ་གི་མཛད་སྒོ་ཅིག་ཚོགས་ནས་ཁོ་རང་ཚོས་སྨོན་ལམ་རྒྱག་གོ་ཡོད་པ་དང་ཐོག་མཐའ་གཅིག་རྒྱལ་ཁབ་གཉིས་ཀྱི་འགོ་ཁྲིད་དེ་ཚོ་གི་གཅིག་བྱས་ན་ཁྱོས་སེམས་ནས་ཞིབ་བསྡུར་ཟིག་བྱས་ཡོད་ཀྱི་རེད་ཆོས་ཐིག་གི་གོ་གནས་ཡང་ཚོར་བ་ག་འདྲ་བྱུང། ད་གཙོ་བོ་དེ་སྐབས་ནས་ཏན་ཏན་བསམ་སོང་ང་རང་ངོས་འདི་ནས་ད་ཅིག་རྒྱ་ནག་གཞུང་གི་ད་ཅིག་དཔོན་པོ་ད་ཁ་སང་དེ་རིང་ན་ཞི་ཅིན་ཕིན་དེ་ད་ང་ང་རང་གི་ཅིག་ལས་ཀ་བྱེད་གོ་ནི་སྐབས་ལ་ད་ཅང་ཙེ་མིན་དང་དེ་ནས་ཧུའུ་ཅིན་ཐའོ་ད་དེ་བརྒྱུད་རིམ་གི་ཁྲོད་ནས་ས་ར་ཡོང་ཡ་ཏན་ཅིག་རེད་ད་ཞི་ཅིན་ཕིན་དབང་ཆ་དེ་ཡ་ར་ཐོབ་ལ་མ་ཐོབ་ལ་སྐབས་དེ་ལ་ང་ང་ཡང་མེད་ཅིག་ཉིས་སྟོང་བཅུ་གཉིས་ད་ལྟའི་བར་དེ་ལ་ང་དོན་རྐྱེན་ཚང་མ་དེ་བྱུང་དེ་འདྲ་ཟིག་བྱུང་བ་རེད། དེས་ན་ད་རྒྱ་ནག་དཔོན་པོ་ཟེར་སྐད་ད་ར་ང་ཚོ་ཅིག་རྫོང་རིམ་པ་དང་ད་ནི་ཅིག་ཡུལ་ཚོ་རིམ་པ་ཟེར་སྐད་ཅིག་དཔོན་པོ་དང་མཉམ་དུ་ཅིག་སྨོན་ལམ་ཟེར་སྐད་ད་ར་དངོས་གནས་ཅིག་ང་ཚོ་འདི་འཛོམས་ལ་བསྐྱལ་ན་བསྐྱལ་ཆོག་མ་ཆོག་ཆོག་ཐུ་མོ་ཟིག་ཆགས་དགོས་བ་རེད་དེ་འདྲས་བསྐྱལ་ན་ད་དེ་བས་ཀྱང་ང་ཚོ་ཅིག་དམིགས་བསལ་གྱི་ང་ལ་ཚོར་བ་ག་རེ་ཅིག་སོགས་ད་རྒྱ་ནག་གི་སྲིད་འཛིན་གྱི་ཁུར་རྒྱལ་སྡེ་ཁག་གི་ལས་བྱེད་དེ་ཚོ་ད་ད་ཁུར་རྒྱལ་ཆོས་མེད་སྨྲ་བ་འཛིན་པའི་ཆ་ནས་ཆོས་དད་རང་དབང་སྐོར་ལ་ཧ་ལས་པའི་དམ་བསྒྲགས་ཤིག་ཆེན་པོ་བྱེད་གོ་རེད། ད་དེ་ཚོ་ད་ཕར་བཞག་ཙང་ད་དེ་ཚོ་ད་དམིགས་བསལ་ཡོད་མ་རེད་ཡིན་ན་ར་ད་ང་ཚོ་ཅིག་བོད་པའི་ནང་ཡིན་ན་ར་རེད་ད་ཅིག་དེའི་ནང་ནས་ཅིག་ད་རྒྱ་ནག་དམར་པོ་གཞུང་གི་ཅིག་ཡང་སྐབས་སྐབས་ལ་ཅིག་ད་ཅིག་སློབ་གསོ་ཐེབས་སྟངས་ག་རེ་ཡིན་ན་ར་རེད་ཅིག་ན་གཞོན་མང་བོ་ཞིག་གི་ར་དེ་ད། ཆོས་ལུགས་འདི་བབ་ཀྱི་ཤམ་བུ་ཆགས་ནས་ང་ཚོ་ཚང་མ་བཀག་རྡོ་ཆགས་གོ་རེད་ཆོས་ལུགས་གང་དང་གང་ཡིན་ན་ང་ཚོ་གཙོ་བོ་ཡར་ར་ཡར་ཡར་འགྱོ་གཅིག་ཡར་ར་འགྲོ་གི་མི་འགྱོ་ནོ་དེ་ཆོས་ལུགས་རེད་དེ་དེ་འདྲའི་མང་པོ་ཞིག་ཡང་ཤག་པོ་རེད་ད་ལྟ་བཤད་ན་མོ་གི་ལྟ་བ་ཟིག་རེད་ཁོ་རང་ཚོ་ད་ཆོས་མེད་སྨྲ་བ་གི་ལྟ་གྲུབ་ཟིག་རེད་ཡིན་ན་ར་ད་ཁར་སང་དེ་རིང་གི་སྟོབས་ཆེན་ཨ་རི་རྒྱལ་ཁབ་ད་ཅིག་དངོས་གནས་འཛམ་བུ་གླིང་གི་སྟེང་ནས་ད་ཅིག་ཁར་སང་དེ་རིང་ཡིན་ན་ཅིག་ད་ཨ་མེ་རི་ཀ་གི་སྟང་དེ་ད་དཔལ་འབྱོར་ཡིན་ན་ར་རེད་དམག་དོན་ཡིན་ན་ར་རེད་ད་ཕྱོགས་གང་གི་ཆ་ནས་ཆབ་སྲིད་གང་གི་ཐད་ནས་ཡིན་ན་ཅིག་ཨ་རི་གི་ཁ་ཟི་ཁྱི་ཁ་ཡོང་ན་ད་རྒྱལ་ཁབ་ས་དང་སའི་ནང་ཁ་སང་དེ་རིང་དེ་ཨོག་ལ་དང་དེ་ལ་གཏད་དེ་ཅིག་འགོར་གི་རིག་འགོ་ཡག་གི་དེ་འདྲི་གི་རྒྱལ་ཁབ་ཟི་ཆག་གོ་ན་དེའི་སྲིད་འཛིན་དང་ད་གྲོས་ཚོགས་ལ་སོགས་པ་ད་དེའི་ནང་ཟ་ན་མི་མང་ལ་སོགས་པ་གི་ཅིག་ཞུ་ཁོ་བོ་སྒེར་གི་འབྱོར་ལྡན་དེ་འདྲི་མང་པོ་ཞིག་གི་ད་ད་དང་འདྲི་ལ་འགྲོ་གྲོན་དང་འགྲོ་སོང་དང་དེ་འདྲི་གི་ཅིག་ནས་མཉམ་ཞུགས་ཅིག་མཉམ་ཞུགས་གི་ཁོ་རང་ཚོ་སྒེར་གི་ངོས་དེ་ནས་ད་ཅིག་དེ་རིང་གི་དོན་དག་དེ་ལ་ཧ་ལས་བ་གལ་ཆེན་པོ་བྱས་ནས་དཔལ་འབྱོར་ལ་སོགས་པ་བཏང་ནས་དེ་འདྲི་བྱས་ནས་འཚང་ཁ་རྒྱབ་རྒྱབ་ཡོང་གོ་དེ་སྐབས་དེ་ལ་ཡང། ཨ་ཅེ་ང་ཚོས་ཡང་བཀག་རྡོ་ཟིག་རེད་ཆོས་ལུགས་དེ་བཀག་རྡོ་ཟིག་རེད་ཟེར་གྱི་འདི་དང་གོ་གནས་དང་རང་ཉིད་སྐད་ཅིག་མའམ་ཅི་ན་བྱས་སོང་རང་ཉིད་ཀྱི་དེའི་ལམ་ཁ་དུ་མ་ཤེས་ན་རེད་མ་གཏོགས། ཨ་རིའི་སྟོབས་ལྡན་རྒྱལ་ཁབ་འདི་འདྲའི་ཟིག་རེད་ན་ད་ཁོ་ན་མེ་ཀི་བྷན་ད་བོ་ཟེར་ན་ར་རེད་ད་སྲིད་འཛིན་རྒན་པ་འགྲོ་ན་འཁྲབ་མིན་ན་ར་རེད། ད་སྟོད་སོ་ཚང་མ་ཆོས་ལུགས་ཀྱི་ཆོས་ལུགས་ཀྱི་ལྟ་གྲུབ་དཔེ་ཞིག་ཆེན་པོ་ཡིན་ཤག་གི་དེ་འདྲའི་མི་ཟིག་རེད་ད་མེ་ཀི་བྷན་ད་བོ་ན་ང་མ་ང་ཆོས་དད་རང་དབང་འགན་འཛིན་དམིགས་བསལ་ཚོགས་ཆེན་ཐེངས་དང་པོའི་སྐབས་ལ་ང་ཚོ་ཁི་ཁ་རེད་ཐིག་དེའི་སྐབས་ལ་ཁོ་རང་གི་རྩ་ཚ་ར་དང་སྐད་ཆ་བཤད་སྟངས་ཚང་མ་གི་སྟེང་ན་ན། ཁོ་ལ་ཆོས་ལུགས་གི་ཆོས་ལུགས་ཀྱི་ལྟ་གྲུབ་དང་ཧ་ལས་པ་ཞིག་ཆེན་པོ་ཡོག་གི་ས་མཚམས་དེ་འདྲའི་མི་ཟིག་རེད་ས་བལྟས་ན་ཅིག་ང་ཚོའི་དངོས་འབྲེལ་གནས་ལ་བལྟས་ཅིག་ཡང་དག་ཅིག་ཚང་མ་ཅིག་ག་རེ་ལབ་དགོས་རེད་ཅིག་མང་གཙོ་གི་ངོ་བོ་མ་སོང་བ་ཟིག་བྱས་ནས་ཅིག་ཡང་ཆོས་དང་ད་ཅིག་ཆོས་དང་ཆབ་སྲིད་ཡིན་ན་རེད་ཆོས་དང་ད་སྤྱི་ཚོགས་པའི་ལམ་ཁ་ཡིན་ན་ཅིག་དབྱེ་གསལ་བསྐྱེལ་ནས།

ཐའེ་ཝན་གྱི་སྲིད་འཛིན་སྐུ་གཞོན་པ་ལ་ཡང་འོས་འདེམས་བྱུང་པའི་སྐུ་ཞབས་ལའེ་ཆིང་ཏེ་ཡིན་ནས་ཡོད་རེད་བྱས་ཙང། ད་དེ་རིང་གི་ཚོགས་འདུ་དེའི་སྐབས་སུ་ཡང་སྐུ་ཞབས་འཇིགས་མེད་ལགས་ལ་ཡང་དམིགས་བསལ་གྱི་མི་སྣ་དེ་འདྲའི་མཇལ་འཕྲད་དང་དེ་ནང་བཞིན་བོད་དོན་གྱི་གནས་སྟངས་ཐོག་ལ་ཐུགས་སྣང་ཡོད་པའི་བཀའ་མོལ་གནང་མཁན་ད་ཟུར་དུ་བཀའ་མོལ་གནང་མཁན་ལ་སོགས་པ་ཡང་སུ་སུ་མཇལ་ཡོད་ན། རེད་ད་དེ་གཙོ་བོ་ང་དེ་ད་ཐའེ་ཝན་གྱི་ད་སྲིད་འཛིན་གཞོན་པ་དེ་སླེབས་འདུག་ཟེར་ད་ང་རང་ངོས་དེ་ནས་དེ་ལ་དེ་ཅིག་ག་རེ་ལབ་དགོས་རེད་ཅིག།

ད་ཐེངས་ཀྱི་དེ་ཚོགས་འདུ་ཞོགས་ཀྱི་གསོལ་སྟོན་གི་དང་སྨོན་ལམ་འདེབས་དགོས་ན་ད་ལྟའི་གོ་སྒྲིག་བྱེད་མཁན་གྱི་ད་ཅིག་མང་གཙོ་ཚོགས་པ་དང་དེ་ནས་གཞོན་ནུ་ཚོགས་པ་གཉིས་ཀྱི་ད་ཅིག་འགའ་ད་ལྟ་གི་ལས་བྱེད་ཆེ་ཉེ་གཙོ་བོ་དེ་གཉིས་ཀ་ང་ཚོ་ཟུར་ར་ཅིག་ཐུག་ང་ཚོ་སྐད་ཆ་བཤད་ཡག་གི་དེ་འདྲའི་གོ་སྐབས་ཅིག་རག་སོང། དེ་ནས་ཁ་སང་ད་ལྟའི་ཆུ་ཚོད་དེ་ཞོགས་པའི་སྨོན་ལམ་དང་ནང་འདྲེ་ར་བྱེད་ཀྱི་ཡོད་མ་རེད་ད་ཡིན་ན་ཟ་འདི་པ་སངས་གི་ཉིན་མ་ཁ་སང་ཁེ་ཉིན་གི་ཉིན་མ་དེ་ལ་ད་ཆོས་དད་རང་དབང་གི་འགན་འཛིན་དང་ད་ཅིག་འགན་འཛིན་ལ་དམིགས་བསལ་གི་ཅིག་ང་ཚོ་ཐུག་ནས་ཕྱི་སྲིད་ཁང་གི་ནང་ནས་ཐུག་ནས་ད་ཅིག་བོད་དོན་གི་གནས་སྟངས་ད་ཁ་ཁ་སང་དེ་རིང་གི་བོད་ནང་གི་གནས་སྟངས་དང་ད་ལྟའི་སྐོར་དང་ནི་ད་ཅིག་ཡ་ད་ཅིག་སྐད་ཆ་ཞིབ་མོ་ཡ་རེ་བཤད་ཡག་གི་གོ་སྐབས་རག་སོང་དེ་སོགས་པས་དམིགས་བསལ་དེ་ཡག་པོ་བྱུང་སོང་བསམ་སོང་ད་ཅིག་ཚོར་བ་ཡོད་པའི་སྟེང་ནས་ད་ཁོ་རང་གི་ངོས་དེ་ནས་ན་ཧ་ལས་པའི་དང་ལེན་བྱས་ནས་དུས་ཚོད་ད་དུ་ཟོ་མ་ཐུ་བ་ཞིག་བྱས་ནས་ཧ་ལས་པའི་ཡག་པོ་ཉན་སོང། བསམ་སོང་དེ་ནས་གཅིག་ཟིན་བྲིས་འདེབས་སྟངས་ཡིན་ན་རེད་གཅིག་མཉམ་འཇོག་སྟངས་ཡིན་ན་རེད་ཚང་མ་གི་ཐོག་ནས་དངོས་གནས་དྲང་གི་དོ་སྣང་ཡག་པོ་བྱས་སོང་བསམ་སོང་དེ་འདྲི་ཞིག་མཐོང་སོང་དེ་ཚོ་པས་ང་རང་ངོས་འདི་ནས་ད་ཐེངས་དེ་ཡོང་རྒྱུ་དོན་དག་དེ་ཧ་ལས་པའི་ཡག་པོ་བྱུང་སོང་བསམ་སོང་དེ་འདྲི་ཞིག་མཐོང་སོང། རེད་ཡག་གི་འཇིགས་མེད་ལགས་ད་ཐ་མ་དེ་ལ་ད་ད་ཐེངས་གི་འདི་ད་སྨོན་ལམ་གསོལ་སྟོན་དེ་གི་སྒང་ལ་ད་ཀྱི་བརྙན་རིས་ཀྱི་སྟེང་ནས་ད་ཀྱི་འཇིགས་མེད་ལགས་ཀྱི་གནས་ཚུལ་ངོ་སྤྲོད་བྱས་པ་དང་ཡང་དེ་ནས་ཡང་ཕྱིས་མི་སྣ་ངོ་སྤྲོད་ཀྱི་ནང་ལོགས་འཇིགས་མེད་ལགས་ད་དམིགས་བསལ་གྱི་ངོ་སྤྲོད་བྱས་ཡོད་རེད་དེ་གི་སྐབས་དེ་ཚང་མ་སྲིད་འཛིན་ད་ཁྲོམ་ཕུ་ཁོ་རང་ད་ད་བ་ན་ཡོད་ཙང་ཅིག་ངོ་སྤྲོད་བྱས་པའི་སྐབས་དེ་ལ་ཅིག་སྲིད་འཛིན་ཁྲོམ་ཕུ་གི་རྣམ་འགྱུར་ག་འདྲ་ཞིག་ད་གི་འདུག་ཅིག་དེ་ལ་དོ་སྣང་བྱུང་ཡོང་ན་མེད། ད་དེའི་སྐབས་དེ་ལ་ད་སྲིད་འཛིན་ཁྲོམ་ཕུ་གི་དེ་རྣམ་འགྱུར་གཙོ་མདོག་འདི་ཚང་མ་ས་འོག་ང་རང་གི་ནང་མཉམ་འཇོག་བྱེད་ཡ་རེད་མ་གཏོགས་གཙོ་བོ་ད་དེ་ང་རང་མཚམས་སྦྱོར་བྱེད་དེ་ཡར་ལངས་སྐབས་དེ་ལ་དང་པོ་དེ་ལ་ཅིག་ཡར་ར་ཟུར་ལངས་དེར་ཅིག་མི་མང་གི་ཐལ་མོ་གི་རྡབ་རྡབ་ཤུགས་ཆེན་པོ་ཆགས་སོང་དེར་ང་བལྟས་ཅིག་ཚག་ཚག་རོ་ར་ཆགས་སོང་ཡོད་དེ་འདྲའི་རོ་ཅིག་བྱས་ནས་ད་ཅིག་འདི་ཁྱིམ་གྱི་ཟན་ཟན་གི་ཀ་རེ་འགྲོ་བ་ཅིག་བྱས་ནས་ཕྱིན་པ་ད་མེག་ཕན་འགྲོ་བ་ད་མེག་ཕན་འགྲོ་དུས་སུ་ད་སྲིད་གི་ད་ཐར་ཐར་མོ་དམ་ནོར་ད་དེ་སྲིད་ཚང་མ་ཅིག་རྣམ་འགྱུར་ཧ་ཅང་ཡག་པོ་ད་ནི་ཅིག་དགའ་བསུ་ཤུགས་ཆེན་པོ་རུ་ཐིང་ཚོ་གནང་གི་འདུག་མ་གཏོགས། ད་ཟན་ཟན་གི་ཀ་རེ་བྱས་ནས་ན་ད་བོ་ང་རེད། ཅང་མཉམ་འཇོག་ཅན་རག་མ་སོང། ལགས་སོ་ཐུགས་རྗེ་ཆེ། ད་ང་ཚོས་གོང་དུ་ཁྱབ་བསྒྲགས་ཞུ་ས་ནི།